དགེ་བཤེས་དོལ་པས། ཞར་ལ་ཚོགས་གསོག་པ་དང་སྒྲིབ་པ་སྦྱོང། ལྷ་དང་བླ་མ་ལ་གསོལ་བ་འདེབས་ཤིང་རུས་ཤིང་དང་བཅས་ཏེ་ནན་ཏན་གྱིས་བསམས་ན་ལོ་བརྒྱར་མི་སྐྱེ་སྙམ་པ་ཞིག་ཀྱང་འདུས་བྱས་སོ་ན་མི་སྡོད་པས་ཅི་ཞིག་ལྟར་ལ་སྐྱེ་བ་ཡིན། ད་ག་དུས་ཡིན་ནས་པས་ཞར་ལ་ཞོར་དང་ཞོར་ལ་ཟེར་སྦྱོར་བ་ཞར་དང་ཞོར་ལ་ཟེར་བ་ན་ད་ནི་ཚོགས་བསགས། སྒྲིབ་པ་སྦྱང་དགོས་རེད། ཨ་ནི་ལྷ་དང་བླ་མ་ལ་ཡི་དམ་འདྲ་བ་དང། ཨ་ནི་བླ་མ་ལ་ག་དུས་ཡིན་ནས་པའི་གསོལ་བ་བཏབ་ནས་རུས་ཤིང་དང་བཅས་ཏེ་པའི་སྙིང་རུས་དང་བཅས་ཏེ། སོ་སོའི་པའི་གསོལ་བ་བཏབ་དུས་སྒང་ལ་སྙིང་ཁུང་རུས་པའི་གཏིང་ནས་གསོལ་བ་བཏབ། སྙིང་ཁུང་རུས་པའི་གཏིང་ནས་པའི་ཚོགས་བསགས། སྙིང་ཁུང་རུས་པའི་གཏིང་ནས་གསོལ་བ་བཏབ་ཟེར་རུས་ཤིང་ཟེར་ཡ་དེ། སེམས་ཤུགས་ཆེན་པོའི་ངང་ནས། ཉབ་བེ་ཉོབ་བེ་འདྲ་བོ། དེ་འདྲ་མིན་པ། འབད་བརྩོན་ཆེན་པོ་དང་སེམས་ཤུགས་ཆེན་པོའི་སྒང་སྙིང་ལ་རུས་པ་བཅུག་ཟེར་དེ་རེད་ད། རུས་ཤིང་དང་བཅས་ཏེ། ཨ་ནི་ནན་ཏན་གྱིས་བི་ཀའི་བསམ་བློ་གཏང་གི་ཡིན་ན། ཉི་མ་གཅིག་དང་གཉིས་དང་གསུམ་དང་འདུག་སེ་གཏང་གི་ཡིན་ན། ད་ལྟ་བྱེད་ཀྱི་ཡིན་ན་ད་ལོ་བརྒྱ་ལ་བསམ་བློ་གཏང་ན་རྟོགས་པ་སྐྱེ་ས་མ་རེད་བསམ་བསམ། རེད་པ་ད། དེ་ཚོས། འདུས་བྱས་སོ་ན་མི་གནས་པར་འགྱུར། བི་ཀའི། འགྱུར་བའི་རང་བཞིན་ཅིག་ཡིན་ཙང། ཨ་ནི། ཅི་ཞིག་ལྟར་སྐྱེ་བ་ཡིན། རྟོག་པ་དེ་དུས་སུ་འབད་བརྩོན་བྱེད་ཀྱི་ཡིན་ན། ཉི་མ་གཅིག་རྟོགས་པ་སྐྱེས་བསྡད་ཀྱི་རེད་སོ་སོའི་རྒྱུད་ལ། ཨོ་ག་དུས་སྐྱེས་པ་ཡིན་ན་ཧ་མ་གོ་བ་ཅིག་རེད་པ་ད། དཔེར་ན་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་ཡིན་ན་རེད་དལ་འབྱོར་རྙེད་དཀའི་རྟོགས་པ་ཅིག་ཡིན་པ་ཡིན་ན་རེད། ཉི་མ་རྟག་པར་པའི་རུས་ཤིང་དང་བཅས་ཏེ་འབད་བརྩོན་བྱེད་ཀྱི་ཡིན་ན། དང་པོ་སྐྱེ་ས་མ་རེད་ལོ་བརྒྱ་ལོན་ན་སྐྱེ་ས་མ་རེད་བསམ་བསམ་དེ་ཚོ་ཉི་མ་གཅིག་སྐྱེས་བསྡད་ཡོད་རེད་གསུངས་རེད།

རེད་པ་ད། སྐད་ཅིག་སྐད་ཅིག་ལ་འགྱུར་འགྲོ་གི་རེད་པ་ཆུ་ཚོད་ཆུ་ཚོད་སྐད་ཅིག་སྐད་ཅིག་གི་རྒྱུད་དྲུག་རེད། བྱས་ཙང་འགྱུར་འགྲོ་གི་ཡོད་ཙང་ཁོ། དང་པོ་ག་འདྲ་ཡོད་ན་དེ་ནང་ད་ཅིག་རྒྱུད་ནི་སྡོད་ཀྱི་མ་རེད་པ། དེ་ཡིན་དུས་སོ་སོ་བའི་རུས་ཤིང་དང་བཅས་ཏེ་བི་ཀའི་གསོལ་བ་བཏབ། འབད་བརྩོན་གྱིས་ཚོགས་བསགས་ཀྱི་ཡིན་ན། ཁོ་འགྱུར་འགྲོ་གི་ཡོད་ཙང་ཁོའི་འགྱུར་ཡ་འགྱུར་ཡ་དེ་དང་བསྟུན་ནས་ད་བཟང་པོའི་ཕྱོགས་ལ་ཕར་འགྱུར་ནས། ཨ་ནི་རྟོགས་པ་སྐྱེ་ཡ་དང་ད་རྟོགས་པ་མ་སྐྱེས་པའི་སྐབས་ཅིག་རེད་པ་དང། ད་དེ་ཕར་འགྱུར་ནས་རྟོགས་པ་སྐྱེ་བའི་སྐབས་ཅིག་སླེབས་ཡོང་གི་རེད། འདི་རེད། འདི་ནི་འདུས་བྱས་སོ་ན་མི་སྡོད་པས་ཅི་ཞིག་ལྟར་ལ་སྐྱེ་བ་ཡིན། ཞེས་པ་ལྟར་བསགས་སྦྱང་གལ་ཆེ་ཞིང། དེའི་གནད་བསྡུས་པ། ཡན་ལག་བདུན་པ་ད་བསགས་སྦྱང་གི་གནད་བསྡུས་པ། ཚུལ་གནད་འགག་འདྲ་བོ་ཚོ་བསྡུས་ན། ཡན་ལག་བདུན་པ་མཎྜལ་དང་བཅས་པ་འདི་ཐོག་མཐའ་ཀུན་ཏུ་གལ་ཆེ། བསགས་སྦྱང་བྱས་ན་གལ་ཆེ་ཤོས་གནད་ཐམས་ཅད་ཚུར་འདུས་བསྡད་པ་དེ་ཨ་ནི་ཡན་ལག་བདུན་མཎྜལ་དང་བཅས་པ་འདི་ལས་ལྷག་པ་ཅིག། ད་དེ་ལོགས་ཀ་ཅིག་བསགས་སྦྱང་བྱེད་མཁན་ཡོད་མ་རེད་བསགས་ཡ་ཅིག་དང་སྦྱང་ཡ་ཅིག། ཁ་ཅིག་གིས་འདི་དགེ་སྦྱོར་རྒྱ་ཆེན་པོ་མི་ནུས་པའི་བྱ་རྒྱུའམ། དགེ་སྦྱོར་གྱི་སྔོན་འགྲོ་ལྟ་བུ་ལས་དངོས་གཞི་ལ་མི་མཁོ་སྙམ་དུ་སྣང་ཆུང་བྱེད་པ་འོང་སྲིད་ཀྱང་དེ་འདྲ་མིན། ཡན་ལག་བདུན་པོ་འདིའི་སྒོ་ནས་ཚོགས་གསོག། ཚོགས་ཀྱི་དེ་ནི་ཞིང་མཆོག། བླ་མ་རྒྱལ་བ་སྲས་དང་བཅས་པ་ལ་ཚོགས་གསོག་པ་དང་སྒྲིབ་པ་སྦྱོང་ཚུལ་དེ་ལས་ལྷག་པ། ཨ་ནི་མདོ་རྒྱུད་སྡེ་གང་ནའང་མེད། སྔགས་ཀྱི་སྐབས་སུའང་ཡན་ལག་བདུན་པ་དེ་གལ་ཆེ་སྟེ། རྒྱུད་སྡེ་བཞི་ཀ་ན་དེ་ནི་བདུན་རྣམ་དག་གསུང་ཡ་དེ་ཡན་ལག་བདུན་པ་དེ་རེད། རེད་བ་དང། ཡན་ལག་བདུན་པ་དེ་རེད། བདུན་རྣམ་དག་བདུན་རྣམ་དག་བྱ་བ་གསུངས་ཤིང། བླ་མེད་ཀྱི་བསྐྱེད་རིམ་རྣམས་སུ་ཡང་ཚོགས་ཞིང་ལ། ཕྱག་མཆོད་སོགས་ཡན་ལག་བདུན་གྱི། ཡན་ལག་བདུན་གྱི་སྒོ་ནས་ཚོགས་བསགས། སྒྲིབ་སྦྱང་བྱ་དགོས་པར་གསུངས། འོ་ད་བླ་མེད་གསང་བདེ་འཇིགས་གསུམ་ག་པར་ཡིན། འོ་ད་བསྐྱེད་རིམ་གྱི་ཁ་ཐུག་ལ་ཡན་ལག་བདུན། བདུན་རྣམ་དག་གི་ཐོག་ནས་པའི་ཚོགས་བསགས་སྒྲིབ་སྦྱང་བྱ་ཡ་གསུངས་ཡོད་རེད་བ་དང། འདི་ནི་སྒྲིབ་སྦྱང་བྱ་དགོས་པར་གསུངས། འཇམ་མགོན་ཙོང་ཁ་པ་ཆེན་པོས་ཀྱང་འོལ་ཁ་ཆོས་ལུང་ལ་རེད་བ་དང་འོལ་ཁར་བསགས་སྦྱང་མཛད་པས་ཉམས་རྟོགས་ཁྱད་པར་ཅན་འཁྲུངས་པ་ལྟར། རྒྱུད་སྨིན་ན་རྟོགས་པ་མྱུར་དུ་སྐྱེ་བ་སོགས་དང། ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱང་བསགས་སྦྱང་ལ་གཙོ་བོར་འབད་པ་ཡིན་ཏེ། ས་དང་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དེས་བྱང་སེམས་དེས་ནི་སྐུ་ལུས་བརྒྱར་སྤྲུལ་ནས། སངས་རྒྱས་ཀྱི་ཞིང་བརྒྱ་ལ་ཕྱིན་ཏེ་མཆོད་པ་འབུལ་ཞིང། མཆོད་པ་འབུལ་ཡས་དེ་ག་རེ་ཟེར་ན། པི་ཀའི་ཡན་ལག་བདུན་གྱི་ཉམས་ལེན་གནང་ཡས་ཀྱི་དོན་དག་རེད་བ་ད། སངས་རྒྱས་ཞིང་བརྒྱ་ལ་ཕེབས་ནས་སངས་རྒྱས་སོགས་ལ་མཆོད་པ་འབུལ་ཡས་དེ། མཆོད་པ་འབུལ་ཞིང། དེ་བཞིན་ས་གཉིས་པ་སོགས་ནས། སངས་མ་རྒྱས་བར་དུ་ལུས་རིམ་བཞིན་མང་པོར་སྤྲུལ་ཏེ། ད། ས་དང་པོ་ལ་ལུས་བརྒྱ་སྤྲུལ་ཡ་གཉིས་པ་ལ་སྟོང་སྤྲུལ་ཡ་ད་དེ་ནས་ཡར་ཡར་ཡར་འཕར་འགྲོ་རེད་བ་དང། ཀྱེ་ད་རིམ་པ་བཞིན་མང་པོ་སྤྲུལ་ཏེ་མཆོད་པ་བྱེད་རྒྱུ་ཇེ་མང་ལ་བཏང་བར་མཛད་ན། རང་རེ་སྨོས་སུ་མེད་གསུངས་ང་ཚོ་ལ་ལུས་གཅིག་མ་གཏོགས་ཡོད་མ་རེད་ལག་པ་གཉིས་མ་གཏོགས་ཡོད་མ་རེད་འདི་ཀྱེ་ད་ད་མི་ཚེ་གཅིག་ལ་པའི་གང་ཐུབ་ཐུབ་ཀྱིས་པི་ཀའི་མཆོད་པ་ཕུལ་དགོས་ཡ་གཅིག་ཡོད་རེད། ལུས་ཀྱི་མང་པོ་ནི་སྤྲུལ་ཐུབ་ཀྱི་མ་རེད་རེད་བ་ད། དེ་ཡིན་དུས་ལྷོད་ལྷོད་བསྡད་ཡ་ཡི་ཡོག་མ་རེད། མཆོད་པ་ཕུལ། བི་གེ་ཡན་ལག་བདུན་གྱི་པའི་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་རེད་ལུས་གཅིག་མ་གཏོགས་ཡོག་མ་རེད་ལྷོད་ལྷོད་བསྡད་ཡ་བསྡད་ཁོམ་ཡོག་མ་རེད་དངོས་གནས་བྱས་ན། ལས་ཀ་གཞན་དག་བྱེད་ཁོམ་འདྲ་པོ་ཧ་ལམ་མེད་པ་འདྲ་བོ་ཅིག་རེད་སོ་སོ་བྱང་ཆུབ་འདོད་མཁན་ཅིག་ཡིན་ན། སེམས་ཅན་གྱི་དོན་དག་ལ། སེམས་ཅན་བསླུས་མ་བཏང་མཁན་ཅིག་ཡིན་ན། འགྲོ་བ་རིགས་དྲུག་གི་སེམས་ཅན་བསླུས་མ་བཏང་མཁན་ཅིག་ཡིན་ན། ད་སོ་སོ་ལྷོད་ལྷོད་བསྡད་ཁོམ་མེད་པ་ཡན་ལག་བདུན་གྱི་ཚོགས་བསགས་བྱེད་དགོས་ཀྱི་རེད། ཨོ་དེ་རེད། ཆོས་སྤྱོད་ཡན་ལག་བདུན་པ་འདི་ནི་མདོ་སྔགས་གཉིས་ཀར་བསགས་སྦྱང་གི་འགག་སྡོམ་ཆེན་པོ་ཞིག་སྟེ། དཔེར་ན་སྐྱོན་སྨིན་པ་རྣག་བརྟོལ་རུང་དང་ཡོན་ཏན་སྨིན་པ་ཤིང་ཏོག་ལོངས་སྤྱོད་རུང་ལྟར་ཡིན། དམ་པ་གོང་མའི་མན་ངག་ལས་ཚོགས་གསོག་མེད་ན་རླན་མེད་ས་བོན་འདྲ། མན་ངག་ལས། ད་དེ་ཚོའི་ལ་མན་ངག་གསུང་གོ་འདུག་བ། ཚོགས་གསོག་མེད་ན་རླན་མེད་ས་བོན་འདྲ། ཚོགས་བསགས་སྒྲིབ་སྦྱང་མ་བྱས་ན། རླན་དང་མ་འཕྲད་པའི་ས་བོན། ས་བོན་སྤུས་དག་པོ་ག་འདྲས་ཡོད་ན་ཡོད། མེ་ཏོག་གི་ས་བོན་སྤུས་དག་པོ། ཤིང་ཏོག་གི་ས་བོན་སྤུས་དག་པོ་ག་འདྲས་ཅིག་ཡོད་ན་ཡང། རླན་དགོས་ཀྱི་རེད་པ་ད་ཆུ་ལུད་དྲོད་གཤེར་ཅིག། ཚོགས་དགོས་རེད་མ་གཏོགས་འབྲས་བུ་ཡོང་ཡ་ཡོད་མ་རེད་པ།

དེ་སེམས་བསྐྱེད་དང་སེམས་བདེན་པར་མེད་པ་ཡིན་ཙང། སེམས་ཀྱི་གནས་ལུགས་མཐར་ཐུག་དེ་བདེན་པར་མེད་པ་ཡིན་ཙང། དེ་ཀའི་སྒྲིབ་པ་དེ་ཚོ་སེམས་ཀྱི་རང་བཞིན་ལ་མ་ཞུགས་ཡ་དེ་རེད། སེམས་ཀྱི་རང་བཞིན་ལ་ཞུགས་མེད་པ་ཡིན་ཙང་གློ་བུར་བ་རེད། ཁོ་བྲལ་རུང་རེད། རྐྱེན་ཅིག་འཛོམས་ན་ཕར་བྲལ་ཆོག་ཆོག་ཡོད་རེད། རེད་པ་ད། བྱས་ཙང་སེམས་ཀྱི་རང་བཞིན་དེ་སྤུས་དག་པོ་ཅིག་ཡོད་རེད་པ་ང་ཚོ་ཡག་པོ་ཅིག་ཡོད་རེད་དེ། ཚོགས་བསགས་སྒྲིབ་སྦྱང་གི་རླན་དགོས་ཀྱི་རེད་མ་གཏོགས། གོང་འཕེལ་དུ་འགྲོ་ཡ་ཡོད་མ་རེད། ཐོས་སོགས་ཀྱིས་གསོས་བཏབ་དགོས་རེད། མ་གཏོགས་རྒྱས་འགྱུར་གྱི་རིགས་ཀྱི་ངོ་བོ་འགྲོ་ཡ་མེད་པ། རང་བཞིན་གནས་རིགས་ལ་ཐོས་སོགས་ཀྱིས་གསོས་བཏབ་ནས་རྒྱས་འགྱུར་གྱི་རིགས་ལ་འགྲོ་དགོས་རེད་པ་ད། དེ་མེད་ན་དེ་ག་རེད་རང་བཞིན་གནས་རིགས་ད་འབུ་སྲིན་སུ་ལ་ཡིན་ན་ཡང་ཡོད་རེད། བྱས་ཙང་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རང་བཞིན་གནས་རིགས་ཡོད་རེད་སེམས་བདེན་སྟོང་རེད།

ཨཱ། ཕི་ཀའི། ཕན་གི་མ་རེད་སོང་ར་དེ། དེ་གི་ཕི་ཀའི། རེད་པ་ད། ཚོགས་རྫོགས་ཡ་དྲག་པོ་དང་དེ་འདྲའི། ཚོགས་རྫོགས་ཐུབ་གི་མ་རེད། ཐ་ན་རེ་རེ་ཉམས་ལེན་བྱས་པ་ཡིན་ན་ཡང། དགེ་བ་ཕྲ་མོ་རེ་རེ་དང་ཡོང་གི་ཡོད་འགྲོ་དེ་རེད་པ་ད། ཡན་ལག་བདུན་ཞེས་པ་དཔེར་ན། འཕྲུལ་གྱི་ཡན་ལག་བདུན་དང་ལྡན་པའི་ཤིང་རྟ་དེ་ཡན་ལག་གཅིག་མ་ཚང་བ་ན་མི་འགྲོ་བ་བཞིན། འོ་དེ་རེད། འདིར་ཡང་དེ་ནི་ཡན་ལག་གཅིག་མ་ཚང་ན་བསགས་སྦྱང་གནད་དུ་མི་འགྲོ་བ་ཡིན། ཕྱག་འཚལ་བ་མཆོད་ཅིང་བཤགས་པ་རྗེས་སུ་ཡི་རང་བསྐུལ་ཞིང་གསོལ་བ་དགེ་བ་ཅུང་ཟད་བདག་གིས་བསྔོ་བ་ཟེར་ནས་ཡན་ལག་བདུན་དེ་རེད་པ་དེ་རྣམས་ལས་གཅིག་མ་ཚང་ན། དེ་གཅིག་རེད། འོན་ཏང་དེ་ནི་གཅིག་མ་ཚང་ན་བསགས་སྦྱང་གནད་དུ་མི་འགྲོ་བ་ཡིན། དེ་ལྟར་ཡན་ལག་བདུན་ལས་དང་པོ་ཕྱག་ལ་ལུས་ངག་ཡིད་ཀྱི་ཕྱག་གསུམ་ཡོད་པ། ད་ཕྱག་ཕུལ་བའི་སྒང་ལ་སྤུས་དག་པོ་བྱེད་དགོས་ཀྱི་ཡོད་རེད། རེད་པ་ད། དེ་ལ་དེ་ནི་ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཀྱི་ཕྱག། ལུས་ཀྱི་ཕྱག་ད་ད། རེད་པ་ད། བྱེད་ཀྱི་རེད་པ་ད། དང་པོ་ཕྱག་ལ་ལུས་ངག་ཡིད་ཀྱི་ཕྱག་གསུམ་ཡོད་པས། ཇི་སྙེད་སུ་དག་ཅེས་སོགས་ཀྱིས་རིམ་བཞིན་བསྟན། ཇི་སྙེད་སུ་དག་རིམ་བཞིན་བསྟན། བསྟན་སྟངས་ག་རེ་ཟེར་ན། སྒོ་གསུམ་སྡོམ་པའི་ཕྱག་ནི་ཟེར། སྒོ་གསུམ་སྡོམ་པའི་ཕྱག་ལུས་ངག་ཡིད་གསུམ་སྡོམ་པའི་ཕྱག། དེ་དེ་ཇི་སྙེད་སུ་དག་ཕྱོགས་བཅུའི་འཇིག་རྟེན་ན་དུས་གསུམ་གཤེགས་པ་མི་ཡི་སེང་གེ་ཀུན་བདག་གི་མ་ལུས་དེ་དག་ཐམས་ཅད་ལ་ལུས་དང་ངག་ཡིད་དང་བས་ཕྱག་བགྱི་འོ་གསུངས་འདུག་པ་བྱས་ཙང་སྒོ་གསུམ་གའི་ཕྱག་ཕུལ་ཡ་དེ་རེད། ལུས་བྱས་ངག་བྱས་ཡིད་ཀྱི་ཕྱག། ལུས་ཀྱིས་དེ་ནས་ཐལ་མོ་སྦྱར། ཨོ་དང་དེ་ནས་ངག་གིས་དེ་ནས་བི་ཀའི་བསྟོད་དབྱངས་བྱས། ཡིད་ཀྱིས་དད་པ་བྱས་ནས་ཨ་ནི་ཕྱག་བགྱི་འོ་ཞེས་ཚིགས་བཅད་གཅིག་གིས་བསྟན། དེ་ཡང་འཇིག་རྟེན་གྱི་ཁམས་ཕྱོགས་རེ་བ་དང་དུས་རེ་རེའི་སངས་རྒྱས་མ་ཡིན་གྱི། ཕྱོགས་བཅུ་ག་ན་བཞུགས་པ་དང་སྔར་བྱོན་ཟིན་པ་དང་མ་འོངས་པ་ན་འབྱོན་པར་འགྱུར་བ་དང་ད་ལྟར་བྱུང་བའི་རྒྱལ་བ་ཐམས་ཅད་ལ་དམིགས་ནས་གཞན་གྱི་གཡམ་ལ་རྒྱུག་པ་ལྟ་བུ་ཟེར། བ་དང། ད་དམིགས་ས་དེ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ལ་ཕར་དམིགས། དུས་གསུམ་དེ་ཡང་པའི་ཕྱོགས་བཅུ། ཚང་མ་པའི་སངས་རྒྱས་ཡོད་ཚད་ཕར་དམིགས་ནས། ཡང་དེས་པའི་གཡམ་རྒྱུག་འདྲ་བོ་ཅིག་གཞན་དག་གི་ལད་ཟློས་བྱེད་པ་འདྲ་བོ་ཅིག་བ་དང། དེ་འདྲའི་མ་ཡིན་པ། སོ་སོ་རང་གི་ཐོག་ནས། མིན་པར་བསམ་པ་ཐག་པ་ནས། ཨ་ན་སྒོ་གསུམ་གུས་པས་ཕྱག་འཚལ་བའོ། ལུས་ངག་ཡིད་གསུམ། འོ་དང། གུས་པ་དང་བཅས་ཏེ་ཕྱག་འཚལ་བའོ། དེ་ཡང་སངས་རྒྱས་གཅིག་ལ་ཕྱག་འཚལ་ནའང་བསོད་ནམས་དཔག་ཏུ་མེད་པ་ལ་སངས་རྒྱས་དེ་ཙམ་ལ་དམིགས་ནས་ཕྱག་འཚལ་ན་བསོད་ནམས་ལྟ་ཅི་སྨོས་ཞེས་སློབ་དཔོན་ཡེ་ཤེས་སྡེས་འགྲེལ་པར་བཤད་དོ། ཇི་སྙེད་སུ་དག་གི་འགྲེལ་བ་དེ་ལ། ལུས་ཀྱི་ཕྱག་ནི། ད་ལྟ་དེ་ལུས་ངག་ཡིད་གསུམ་སྡོམ་པའི་སྒོ་གསུམ་སྡོམ་པའི་ཕྱག་རེད་པ། ད་ཕྱག་སོ་སོ་སོ་སོ་དེ་གསུང་གི་ཡོད་རེད། དེ་ནས་ལུས་ཀྱི་ཕྱག་ནི་བཟང་པོ་སྤྱོད་པའི་སྨོན་ལམ་སྟོབས་དག་གིས། བཟང་པོ་སྤྱོད་པའི་སྨོན་ལམ་སྟོབས་དག་གིས་རྒྱལ་བ་ཐམས་ཅད་ཡིད་ཀྱིས་མངོན་སུམ་དུ། དེ་ནས་ཞིང་གི་རྡུལ་སྙེད་ལུས་རབ་བཏུད་པ་ཡིས་རྒྱལ་བ་ཀུན་ལ་རབ་ཏུ་ཕྱག་འཚལ་ལོ། ཞེས་ཚིགས་བཅད་གཅིག་སྟེ། དོན་དག་ག་རེ་ཟེར་ན་རྒྱལ་བ་ཕྱོགས་དང་དུས་ཀྱིས་བསྡུས་པ་ཐམས་ཅད་ཀྱིས་ཐམས་ཅད་ཡིད་ཀྱི་ཡུལ་དུ་མངོན་སུམ་པ་ལྟར་དམིགས་ལ། རྒྱལ་བ་དེ་ཚོ་ཚང་མ་ལོ་པེ་ཀའི་སོ་སོའི་ཡིད་ངོ་ལ་དེ་མངོན་སུམ་དུ་བཞུགས་ཡོད་པ་འདྲ་པོ་ཅིག་ལོ་པ་ད། འོ་ད། བསམ་བློ་བཏང་ནས། མངོན་སུམ་པ་ལྟར་དམིགས་ལ་ཨ་ནི་རང་གི་ལུས་ཞིང་རྣམས་ཀྱི་རྡུལ་ཕྲ་རབ་དང་གྲངས་མཉམ་པར་སྤྲུལ་ལ་ཟེར། ད་སོ་སོའི་ལུས་དངོས་སུ་ཡོད་པ་ད་གཅིག་མ་གཏོགས་ཡོག་མ་རེད་དེ། ད། པེ་ཀའི་ཏིང་ངེ་འཛིན་གྱིས་སྤྲུལ་ད། ཐུབ་ཀྱི་མ་རེད་པ་ད་སྤྲུལ་བསྒྱུར་ད་ཡིན་ན་ཡང་ཡིད་ཀྱིས་མོས་པ་བྱས་ནས་ཕར་སྤྲུལ་ནས་ཡིད་ཀྱི་སྤྲུལ་པ་དག་མང་པོ་བསམ་བློ་བཏང་ཆོག་རེད་པ་ད་ལུས་དེ་ཡིན་དུས་གང་དུ་ཞིང་གི་རྡུལ་དང་མཉམ་པའི་དེ་ནས་སོ་སོའི་ལུས་ཕར་སྤྲུལ་ནས་ཨ་ནི་རྒྱལ་བ་སྲས་དང་བཅས་པ་དེ་ཚོ་ཚང་མ་ལོ་ལ་དེ་ནས་ཕྱག་ཕུལ་ནས་འོང་དེར་ལུས་ཀྱི་རང་གི་ལུས་ཞིང་རྣམས་ཀྱི་རྡུལ་ཕྲ་རབ་དང་གྲངས་མཉམ་པར་ཨ་ནི་སྤྲུལ་ལ་ཕྱག་བྱའོ། དེ་ཡང་ཡུལ་རྣམས་ཀྱི་བཟང་པོའི་སྤྱོད་པ་ལ་རབ་ཏུ་དད་པའི་སྟོབས་བསྐྱེད་དེ་དེས་ཀུན་ནས་བསླངས་ཏེ་བྱའོ། བཟང་པོ་སྤྱོད་པའི་སྨོན་ལམ་སྟོབས་དག་གིས་ཡིན་པར་གྲགས། ཕྱག་ཕུལ་བའི་སྒང་ལ་ཡུལ་རྣམས་ཀྱི་བཟང་པོའི་སྤྱོད་པ་ལ་དད་པ་བསྐྱེད་ནས། སྟོབས་བསྐྱེད་དེ་དེས་ཀུན་ནས་བསླངས་ཏེ་ཕྱག་ཕུལ། ལུས་གཅིག་གིས་ཕྱག་བྱས་པའང་བསོད་ནམས་ཆེ་ན་ལུས་དེ་ཙམ་གྱིས་ཕྱག་བྱས་པ་ན་བསོད་ནམས་ཤིན་ཏུ་ཆེའོ། ཞེས་སློབ་དཔོན་ཡེ་ཤེས་སྡེས་གསུང་ངོ། ད་ལུས་ཀྱི་ཕྱག་དེ་འགྲིགས་སོང་བ་ཨ་ལས་དེ་བྱས། ད་ཡིད་ཀྱི་ཕྱག་ནི། རྡུལ་གཅིག་སྟེང་ན་རྡུལ་སྙེད་སངས་རྒྱས་རྣམས་སངས་རྒྱས་སྲས་ཀྱི་དབུས་ན་བཞུགས་པ་དག་དེ་ལྟར་ཆོས་ཀྱི་དབྱིངས་རྣམས་མ་ལུས་པར་ཐམས་ཅད་རྒྱལ་བ་དག་གིས་གང་བར་མོས། ཞེས་ཚིགས་བཅད་གཅིག་སྟེ། ད་ཡིད་ཀྱི་ཕྱག་བྱས་ཡག་གི་ཚིགས་བཅད་གཅིག་དེའི་སྐབས་ལ་ག་རེ་ཟེར་ན་རྡུལ་ཕྲ་རབ་རེ་རེའི་སྟེང་ནའང་རྡུལ་ཐམས་ཅད་ཀྱི་གྲངས་དང་མཉམ་པའི་སངས་རྒྱས་འཁོར་བྱང་སེམས་ཀྱིས་བསྐོར་བའི་དབུས་ན་བཞུགས་པ་ལ་རེད་རེད་པ་ད་རྡུལ་ཕྲ་རབ་བི་གའི་ཆུང་མཐའ་གཅིག་གི་སྒང་དེ་ལ་རྡུལ་བི་གའི་འཛམ་བུའི་གླིང་འདྲ་བོ་རེད་འཇིག་རྟེན་གྱི་ཁམས་ཀྱི་རྡུལ་ཡོད་ཚད་ཀྱི་གྲངས་དང་མཉམ་པའི་འོ་ད་དེ་ནི་སངས་རྒྱས་དེའི་གི་འཁོར་བྱང་སེམས་དང་བཅས་པ

སངས་རྒྱས་སྲས་ཀྱི་དབུས་ན་བཞུགས་པ་དག། དེ་ལྟར་ཆོས་ཀྱི་དབྱིངས་རྣམས་མ་ལུས་པར་ཐམས་ཅད་རྒྱལ་བ་དག་གིས་གང་བར་མོས། རེད་རེད་པ་དཔེར་ན་རྡུལ་ཕྲ་མོ་གཅིག་གི་སྒང་ལ་འོ་ད་རྒྱལ་བ་ཐམས་ཅད་ཀྱི། རྒྱལ་བ་ཐམས་ཅད་ཀྱི།

རོ། ད་མཛད་པ་བསམ་གྱིས་མི་ཁྱབ་པ་གཅིག་རེད། དེ་ཡིད་ཆེས་བྱས་ནས་ཨ་ནི་ཡིད་ཀྱི་ཕྱག་དེ་རེད། ཡིད་ཀྱི་ཕྱག་དེ་རེད། རྡུལ་ཐམས་ཅད་གྲངས་དང་མཉམ་པའི་སངས་རྒྱས་འཁོར་བྱང་སེམས་ཀྱིས་བསྐོར་བའི་དབུས་ན་བཞུགས་པ་ལ་དེ་དག་གི་ཡོན་ཏན་རྗེས་སུ་དྲན་པའི་མོས་པ་བསྐྱེད་པའོ། ངག་གི་ཕྱག་ནི་དེ་དག་བསྔགས་པ་མི་ཟད་རྒྱ་མཚོ་རྣམས་དབྱངས་ཀྱི་ཡན་ལག་རྒྱ་མཚོའི་སྒྲ་ཀུན་གྱིས་རྒྱལ་བ་ཀུན་གྱི་ཡོན་ཏན་རབ་བརྗོད་ཅིང་བདེ་བར་གཤེགས་པ་ཐམས་ཅད་བདག་གིས་བསྟོད། ཞེས་ཚིགས་བཅད་གཅིག་སྟེ་ཡུལ་རྣམས་ཀྱི་ཡོན་ཏན་གྱི་བསྔགས་པ་ཟད་མི་ཤེས་པ་རྣམས་ལུས་རེ་རེ་ལ་མགོ་བོ་དཔག་ཏུ་མེད་པ་དང། མགོ་རེ་རེ་ལ་ལྕེ་དཔག་ཏུ་མེད་པ་སྤྲུལ་པར་གསུངས་པ་ལྟར་བྱས་ནས། ད་སོ་སོའི་བུ་གའི་ལུས་དཔག་ཏུ་མེད་པ་ཕར་སྤྲུལ།

འདིར་དབྱངས་ནི་བསྟོད་པ་ཡིན་ལ་དེའི་ཡན་ལག་ནི་རྒྱུ་སྟེ་ལྕེའོ། དབྱངས་ཟེར་ན་བསྟོད་པ་དེ་རེད། ཡན་ལག་ཟེར་ན། དེས་བསྟོད་པ་བྱས་ཡག་གི་རྒྱུ་དེ་རེད་བསྟོད་པའི་རྒྱུ། ག་རེ་རེད་ཟེར་ན། ལྕེ་དེ་རེད། རེད་པ་ད། ལྕེ་དེ། རྒྱ་མཚོ་ནི་མང་པོའི་ཚིག་གོ། འགྲིག་སོང་ང། ཁྲིད་ཡིག་རྣམས་ནས་གསུངས་པའི་ལུས་རེ་རེ་ལ་མགོ་དཔག་མེད་སོགས་འཆར་མ་བདེ་ན། ད་དེ་འདྲའི་ལྟོས་ས་ཆར་བསྡད་ཀྱི་མི་འདུག་ན། ཨ་ནི་ཐོག་མེད་ནས་བླངས་པའི་ལུས་དཔག་མེད་ཡོད་པ་རྣམས་མིའི་རྣམ་པ་ཅན་དུ་བློས་བསླངས་པས་ཆོག། རེ་རེ་བ་དང་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་ངོ་སོ་སོ་གིས་ལུས་པོ་གྲངས་ལས་འདས་པ་ཅིག་བླངས་ཡོད་རེད་པ་ན་ཨོ་དེ་ཚོ་གང་ག་ལུས་པོ་མིའི་རྣམ་པ་ཅིག་ཤ་སྟག་བསམ་བློ་བཏང་ནས་ཨ་ནི་དེའི་གི་དོན་ཡང་བརྗོད་ནས་ལྟོས་ས་ཆར་བསྡད་བ་ཡོད་རེད་སོང་བ་རེད། བློས་བསླངས་པས་ཆོག། རྡུལ་གཅིག་སྟེང་ན་རྡུལ་སྙེད་སངས་རྒྱས་རྣམས་ཞེས་པ་རྡུལ་ཕྲ་མོ་གཅིག་གི་སྟེང་དུ་སངས་རྒྱས་ཇི་སྙེད་ཡོད་པར་བཞུགས་ནུས་པའི་དོན་ཏེ། དཔེར་ན་ནས་རྡོག་གཅིག་གི་སྟེང་དུ་མི་བརྒྱ་ཐམ་པའི་མིག་ཤེས་ཀྱིས་དུས་གཅིག་ཏུ་བལྟས་ན་མི་བརྒྱ་ཡི། དེ་ནི་མིག་ཤེས་བརྒྱ། ནས་རྡོག་གཅིག་གི་སྟེང་དུ་འཇུག་ནུས་པ་བཞིན་དུ་སངས་རྒྱས་ཐམས་ཅད་ཀྱི་ཡེ་ཤེས་རྡུལ་གཅིག་གི་སྟེང་དུ་འཇུག་ནུས། རྡུལ་གཅིག་གི་སྟེང་དུ་ཡེ་ཤེས་ཇི་ཙམ་ཞུགས་པ་དེ་ཙམ་གྱི་གཟུགས་སྐུ་ཡང་འཇུག་པ་ཟུང་འཇུག་པའི་ཡོན་ཏན་ཡིན་ཅིང།

ཨོ་ད་དེ་ནས་བསྐུམ་ཕྱག་ད་ལུས་ཀྱི་ཕྱག་དེ་ལ་བསྐུམ་ཕྱག། བརྐྱངས་ཕྱག། ཨོ་ད་ཨ་ནི་བསྡུ་བའི་སྐབས་ནི་དེ་ནི་བརྗིད་པ་ནི་ཆུད་པའི་ཕྱག། ཟེར་འདྲ་པོ་དང་ད་དེ་འདྲའི་གསུངས་ཡོད་རེད་པ་ལ་དེ་ཡིན་ད་དང་པོ་བསྐུམ་ཕྱག་དེ་ག་རེ་ཟེར་ན་ཡན་ལག་ལྔ་ས་ལ་རེག་པ། ལག་པའི་མཐིལ་གཉིས། པུས་མོའི་ལྷ་ང་གཉིས། སོ་སོའི་དཔྲལ་མགོ། ཨོ་དེ་ས་ལ་མར་རེག་དགོས་རེད་ས་ལ་རེག་ཟེར་དེ་ཡིན་གཅིག་མིན་གཅིག་ས་ཐལ་ལ་སྒང་ལ་རེག་ཟེར་གྱི་ཡོད་མ་རེད་སོ་སོ་ཕྱག་ཕུལ་ས་ག་བ་ཡིན་ན་གཞི་དེ་ལ་རེག་ཟེར་བ་རེད་ས་ཟེར་དུས། གཞི་དེ། གཞི་དེ་ཤིང་ཡིན་ན་ཤིང་ལ་མར་རེག། གཞི་དེ་ལྕགས་ཡིན་ན་ལྕགས་སྒང་ལ་དཔྲལ་མགོ་གཏུག། གཞི་དེ། ཐལ་ལ་ཡོད་ས་གཅིག་ཡིན་ན་ཐལ་ལ་སྒང་ལ་ཕར་དཔྲལ་མགོ་གཏུག། རེད་པ་དང་གཞི་དེ་རྡོ་ཡིན་ན་རྡོའི་སྒང་ལ་དཔྲལ་མགོ་གཏུག་ས་ལ་རེག་ཟེར་ས་དེ་གཞི་ལ་རེག་གསུངས་གོ། དོན་དག་ས་གཞི་ལ་རེག། ཨོ་དེ་ནས། བརྐྱངས་ཕྱག་ནི་ལུས་ཐམས་ཅད་ས་ལ་ཕབ་པ་ལ་ཟེར། ཡན་ལག་ལྔ་ས་ཡན་ལག་ལྔ་ས་ལ་རེག་པ་དང། བརྐྱངས་ཕྱག་ནི་ལུས་ཐམས་ཅད་ས་ལ་རེག་པ། ད་གི་དེ་ཡན་ལག་ལྔ་ས་ལ་རེག་པ་རེད་པ་གཞི་ལ། བརྐྱངས་ཕྱག་ཟེར་དུས་ད་ལུས་ཐམས་ཅད་ཕར་ས་ལ་རེག་ནས་འདུག་སེ་བྱས་ནས་རེག་པ་རེད། དེ་ནས་ས་ལ་ཕབ་པ་ལ་ཟེར། བརྐྱངས་ཕྱག་གི་ཁུངས་སྡོང་པོ་བཀོད་པའི་མདོ་ལས་གཞོན་ནུ་ནོར་བཟང་གིས་ཤིང་སྡོང་པོ་ས་ལ་བསྒྱེལ་བ་བཞིན་དུ་ལུས་ཐམས་ཅད་ས་ལ་ཕབ་སྟེ་ཕྱག་འཚལ་བ་ལ་ལྟོས་ཞེས་པ་དེ་ཡིན། ཕྱག་འཚལ་བའི་ཕན་ཡོན་ཡང་ད་དེ་རེད། ཡང་དེ་ཕྱིར་གང་ལྟར་ཕྱག་དེ་བཞག་དང་ཞོགས་ལ་ཞོགས་ཁས་ནི་དཔེར་ན་དགེ་ཚུལ་སློང་ཡིན་ན་ལྷག་པར་སྟོན་པའི་དགེ་སློང་ཡིན་ན་ཞོགས་ཁས་ནི་དཔེ་ཁའི་དུས་དྲན་བྱེད་པ་རེད་པ་དང་ཕྱག་ཕུལ། འོ་ད་བརྐྱངས་ཕྱག་ཕུལ་དགོས་ཡིན་ན་བསྐུམ་ཕྱག་ཕུལ་དགོས་ཡིན་ན་ཁྱད་པར་ཡོད་མ་རེད་དཔེར་ན་བསྐུམ་ཕྱག་བྱས་ན། ལག་པའི་མཐིལ་གཉིས་པུས་མོ་ལྷ་ང་གཉིས་དཔྲལ་མགོ་དེ་ཕར་ཨེ་གཞི་ལ་ཕར་རེག་པ་བྱས་ཡག་པོ་བྱས་པ་དང་བསྡུར་བ་ཟེར་ཨ་ན་ཕྱག་ཐལ་མོ་དེ།

ད་དེ་ནི། སྤྱི་གཙུག་དེར་ལ་འདི། སྤྱི་གཙུག་ཅེས་བར་པ་དང། ཨོ་དེ། དེའི་གཙུག་ཏུ་དྲང་པོ་བྱས་ནས། ག་རེ་ཟེར་ན་འདི། གཙུག་ཏོར་སྒྲུབ་ཡག་གི་ལག་རྗེས་བཞག་གི་ཡོད་མ་འོངས་པ་ལ། ཕ་གི་མཚན་བཟང་གི་རྒྱུ་གཙུག་ཏོར་ཡོད་རེད་པ་སངས་རྒྱས་ཀྱི་གཙུག་ཏོར་བལྟར་མི་མངོན་པ། ཨོ་དེ་སྒྲུབ་ཡག་གི། བག་ཆགས་བཞག་གི་ཡོད་རེད། དེ་ཡིན་ན་འདི་སྤུས་དག་པོ་བྱས།

ལོངས་སྤྱོད་པའི་རྫོགས་སྐུ་ཅན་དང། གསུང་དེ་སྒྲུབ་ཀྱི་ཡོད་རེད། གསུང། སངས་རྒྱས་ཀྱི་གསུང་དེ་ནི། ཡན་ལག་དྲུག་ཅུ་རྩ་བཞི་ཟེར་བྱས་ཡོད་རེད་བ་དང་གསུང་གཅིག་ཉིད་དུ་གསུངས་ན་ཡང་དུ་མ་ཉིད་དུ་སོ་སོར་གོ་ཟེར་ཡག་གི་གསུང་རྩ་ཆེན་པོ་གཅིག། འོ་དེ་སྒྲུབ་ཡག་གི་དེ་ནི་ལག་རྗེས་བཞག་གི་རེད་བག་ཆགས་བཞག་གི་རེད།

ད་སོ་སོ་རྒས་གཅོང། ཡང་ན་ནད་པ། ལག་པ་དང་པོ་ནས་ཕ་གི་གུག་བསྡད་པ་ཡིན་ན་ནི་དམིགས་བསལ་རེད་ད། ཁྱད་ཡོད་མ་རེད་པ། དེ་མེད་ན། ཨཱ་ནི། ཨཱ་ནི། དེ་མེད་ན་ཉེས་པ་བསགས་ནས་དཔེར་ན་འདུག་སེ་བྱས་པ་ཡིན་ན། དམིགས་པ་ཅན་ལ་དཔྱད་ཡག་གི་ལས་ཟ་གི་རེད་དམིགས་པ་ཅན་ཟེར་ན་དུད་འགྲོ་བ་ཇོ་ལང་གོ་མ་ཡེ་དེ་འདྲས་རེད་བ། དཔྱད་བ་ཆེན་མོ་དེ་དཔྱད་ཡག་གི་ལས་ཟ་གི་རེད་སོ་ཡག་ལང་དུས་སྐབས་འདི་འདྲས་བྱས་ན། མཁྱེན་སོང། དེ་ནས། ད་དེ་ནས་མི་གའི་ཆ་ཕུད་ད་སྤྱང་ཤ་ཡིན་ན་སྤྱང་ཤ་འདུག་ཨུས་ཕུད་བྱེད་གང་ན། རེད་བ་ད་གཟུགས་པོ་གང་གི་པ་ས་ལ་བབས་པ་བི་གས་བྱེད། ཨ་ནི། ཡར་མགྱོགས་པོ་ཡང་ལང་དགོས་རེད་མ་གཏོགས་ཡང་མ་གི་ལ། ཉལ་བསྡད་ན་ཁ་ཤས་པས་ཕྱག་འབུམ་ཕུལ་གི་ཡོད་ས་ཁ་ཆེ། ཕྱག་གཅིག་གཉིས་ཡིན་ན་ད་ཉལ་གི་མ་རེད་དེ་ཕྱག་འབུམ་ཕུལ་མཁན་དེ་ཚོ་དཀའ་ལས་ཁག་སོང་འདུག་སེ་བྱས་མ་གི་ཕྱག་གདན་སྒང་དེར་འདུག་སེ་ཉལ་ནས་བསྡད་དེ་ན། ཨ་ནི་དེ་ཉེས་པ་བསགས་ཀྱི་རེད། ཉེས་པ་བསགས་ཀྱི་རེད་དེ་ནི། བྲང་འགྲོ་ལ་བྲང་འགྲོ་ཟེར་ན་སྦྲུལ་རེད་བ། འདིར་བྲང་འདི་ས་ལ་གཏུག་ནས་འགྲོ་ཉེན་གྱི་རིགས་ཀྱི་དུད་འགྲོ་ལ་སྐྱེ་བ་བླངས་ཡག་གི་ཉེས་པ་བསགས་ཀྱི་རེད་ཟེར་དེ་ཚོ་གང་ག་དཔེ་ཆ་ནང་ལ་ཡོག་རེད། བསགས་ཀྱི་རེད་དེ་ཡིན་ཙང་ཕུལ་འདུག་བྱས་ན་ཡར་ལམ་སང་ཡར་ལངས་དགོས་རེད། ད་ངལ་གསོ་དགོས་དགོས་ཡོད་ན་ཟུར་དུ་ཙོག་ཙོག་ཕྱག་གདན་སྒང་ལ་ངལ་གསོ་དགོས་ཡ་མ་རེད་ཟུར་དུ་ཙོག་བསྡད་ངལ་གསོ་བྱས་ན་འགྲིག་རེད་བ་སུ་གང་གིས་ཁྲལ་བསྐུལ་ནས་དཔེ་མགྱོགས་པོ་བྱེད་ཟེར་ཉེན་ཡོད་མ་རེད་བ་སོ་སོ་དང་དོད་བྱས་ནས་ཕྱག་ཕུལ་དགོས་རེད་བ། ཨོ་དེ་རེད། ཁ་ཤས་ཕྱག་ཕུལ་གི་ཕུལ་གི་ཡང་སྐད་ཆ་རེ་བཤད་ཡང་ངོ་ཤེས་པ་རེ་སླེབས་སོང་ན་ཨ་ཅེ། མ་ཟེར་འདི་འདྲས་འདི་འདྲས་བྱེད་ཡ་ཡོད་མ་རེད་ཨ་དེ་དུས། ཕྱག་ཕུལ་ཡ་གི་དགེ་བ་དེ་མ་བསགས་པ་བྱས་ཨ་ནི་ཕི་གེ། སྐྱེ་བ་ངན་པ་བླངས་ཡ་གི་སྡིག་པ་དེ་བསགས་འགྲོ་གི་ཡོད་རེད། བྱས་ཙང། སྤྱིར་བཏང་ཕྱག་འབུམ་ཕུལ་ཟེར་ཡ་དེ་ཚོ་ཞེ་དྲག་ཡག་པོ་རེད་བ་ཚོགས་བསགས་སྒྲིབ་སྦྱང་བྱེད་ཡ་དྲག་པོ་དང།

དེ་གི་ཚོགས་ངན་ས་བའི་བར་ཆེན་སོང་བ། ཕྱག་དེ་དཔེ་དུས་རྒྱུན་ཕུལ་བོར་བ་ད་ཞོ་ཁའི་ནི་ཡན་ཆད་ནས། ད་དེ་ནི་ད་ཕྱག་ཡག་པོ་ཕུལ་བ་ཡིན་ན། ཨ་ནི་བྱེ་བྲག་གི་ཕན་ཡོན་ཆེན་པོ་རེད། ཕྱག་འཚལ་བའི་ཕན་ཡོན་ཡང་ལས། རྣམ་འབྱེད་ཀྱི་མདོ་ལས་གཟུགས་བཟང་ཞིང་གསེར་གྱི་ཁ་དོག་ལྟ་བུར་འགྱུར་བ། ཕྱག་ཡག་པོ་ཕུལ་ན་སོ་སོ་དཔེ་གི་གཟུགས་བཟང་པོ་ཡོང་གི་རེད། གཟུགས་ནི་དཔེ་མདངས་ཡོང་གི་རེད། རེད་པ་ད། དེ་ནི། འདི་ནི་གསེར་གྱི་ཁ་དོག་ལྟ་བུར་འགྱུར་བ་སོགས་ཕན་ཡོན་བཅུ་གསུངས་པ་ནི། གཟུགས་བཟང་ཞིང་མདོག་གསེར་གྱི་ཁ་དོག་ལྟ་བུར་འགྱུར་བ་དང། མཛེས་ཤིང་མིག་ཏུ་སྡུག་པ་དང། མིག་ཏུ་སྡུག་པ་མིག་གིས་བལྟ་ན་ཡང་དཔེ་གི་ཡིད་དུ་འོང་བ་འདྲ་པོ་ཞིག་མཐོང་དགོས་རེད། ཨ་ནི་སྐད་སྙན་ཞིང། ཚིག་བཟུང་བར་འོས་པ། བག་ཚ་བ་མེད་པར་འཁོར་གྱི་ནང་དུ་འགྲོ་བ་དང། ལྷ་དང་མི་རྣམས་དགའ་བར་འགྱུར་བ་དང། ཨ་ནི་མི་དེ་དཔེ་གི་གཟི་བརྗིད་ཆེན་པོ་དང། གཟི་བརྗིད་ཆེ་བ་དང། སངས་རྒྱས་དང་བྱང་ཆུབ་སེམས་དཔའ་སོགས། དེ་ནས་འཕགས་པའི་ཚོགས་དང་འགྲོགས་པར་འགྱུར་བ་དང། ལོངས་སྤྱོད་ཆེ་བ་དང། མཐོ་རིས་སུ་སྐྱེ་བ་དང། དེ་ནས་ཡོངས་སུ་མྱ་ངན་ལས་འདའ་བར་འགྱུར་བ་རྣམས་སོ། ད་ཕན་ཡོན་བཅུ་དེ་དེ་ཡིན་པ་རེད། དང། གཞན་ཡང་མདོ་སྡེ་ལས། ལུས་ཇི་ཙམ་ནོན་པའི་ས་ཡི་རྡུལ་གྲངས་ཀྱི། འཁོར་ལོས་སྒྱུར་བ་སྟོང་འགྱུར་རེའི་བསོད་ནམས་ཐོབ་པར་གསུངས། ཕྱག་སྤུས་དག་པོ་འོག་གི་རྡུལ་དུ་བཅད་པ་ཡིན་ན། ནི་སོ་སོའི་འོག་གི་ལུས་ཀྱི་བུ་གའི་མར་ནོན་པའི། རེད་པ་ད། ཁ་ཐུག་གི་འོག་ནས་མར། ད་ས་ཡི་རྡུལ་ཡོད་རེད་པ་ད། ས་ཡི་རྡུལ་གསེར་གྱི་ས་གཞི་ལ་ཐུག་པའི་བར། ས་ཡི་རྡུལ་དཔེ་ག་ཚད་ཅིག་ཡོད་ན། དེ་ཡི་གྲངས་དང་མཉམ་པའི་དེ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ། སྐྱེ་བ་ལེན་ཡག་གི་དེ་ནི། བག་ཆགས་ད་ལས་བསགས་ཀྱི་རེད། ཕྱག་སྤུས་དག་པོ་གཅིག་ཕུལ་བ་ཡིན་ན་ཕན་ཡོན་ཆེན་པོ་རེད་དོ། འོན་ཏེ་ནི། དེ་རེད། འོན་ཏེ་ནི། བསོད་ནམས་ཐོབ་པར་གསུངས། བརྐྱངས་ཕྱག་འདི་རྒྱུད་ནས་ཀྱང་བཤད་ཅིང་པཎ་ཆེན་ནཱ་རོ་པས་ཀྱང་ཕྱག་བཞེས་སུ་མཛད། ཕན་ཡོན་ལ་ཡིད་ཆེས་ན་གཟུགས་དང་རྐང་ལག་ཀྱང་འདི་ལས་རིང་ཙམ་ཡོད་ན་ཟེར། གཟུགས་པོ་ག་ཚད་ཆེ་བ་ཡིན་ན་དེ་ཚོད་ཀྱི་འོག་གི་རྡུལ་དེ་ནོན་ཡག་དེ་མང་གི་རེད་པ་ད། གཟུགས་པོ་ཆུང་ཆུང་ཅིག་མ་གཏོགས་མེད་ན་འོག་གི་རྡུལ་དེ་ཉུང་ཉུང་ཅིག་མ་གཏོགས་ཡོག་མ་རེད་སྤྱིར་བཏང། ད་གསེར་གྱི་ས་གཞི་བར་དུ་ད་སྤྱིར་བཏང་ནི་མང་དང་མང་པོ་རེད་དེ། ད་གཟུགས་པོ་ཆེ་ཆུང་གི་ཐོག་ནས་བྱས་ཙང་བརྐྱངས་ཕྱག་གི་ཕྱག་གི་ཕན་ཡོན་དེ་བསམ་བློ་ཅིག་བཏང་ན་སོ་སོའི་གཟུགས་པོ་ཡིན་ནའི་རིང་དགོས་ཡག་འདྲ་པོ་ཆེ་དགོས་ཡག་འདྲ་པོ་ཅིག་འགྲོ། ཡག་རིང་པོ་མེད་ན་བག་ཆེན་པོ་ཡིན་ན་ཡང་ཏོག་ཙམ་ཕན་གི་བ་རོ། འདི་ནི། ཕན་ཡོན་ལ་ཡིད་ཆེས་ན་གཟུགས་དང་རྐང་ལག་ཀྱང་འདི་ལས་རིང་ཙམ་ཡོད་ན་སྙམ་པ་འབྱུང་ཞེས་ཕུར་ལྕོག་ངག་དབང་བྱམས་པས་གསུངས་སོ། ཐལ་མོ་སྦྱར་ལེབ་ནི་མུ་སྟེགས་པའི་ལུགས་ཡིན་པས་དེ་གསུང་འདུག་པ་རང་རེས་དེ་མི་བྱ་བར་ཐལ་མོ་ཁོང་སྟོང་མཐེ་བོ་ནང་དུ་བཅུག་པའི་ནོར་བུའི་དབྱིབས་ལྟ་བུ་བྱས། དེ་སྤྱི་བོར་བཞག་པས་སངས་རྒྱས་ཀྱི་གཙུག་ཏོར་དང་སྨིན་མཚམས་སུ་བཞག་པས་མཛོད་སྤུ་མགྲིན་པར་བཞག་པས་གསུང་དབྱངས་ཡན་ལག་དྲུག་ཅུ། སྙིང་གར་བཞག་པས་ཐུགས་སྒྲུབ་པའི་ནུས་པ་འཇོག་ཅིང། འདིས་བསགས་སྦྱངས་གཉིས་ཀ་འབྱུང་བས། ཕྱག་འདི་གིས་རེད་པ་ད། བསགས་དང་སྦྱངས་གཉིས་ཀ། བསོད་ནམས་བསགས་ཡ་དང་སྡིག་སྒྲིབ་སྦྱངས་ཡ། འོ་ད་གཉིས་ཀ་འབྱུང་བས་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག། ཕྱག་ཕུལ་ན། ལུས་ས་ལ་ཕབ་པ་དང་ལྡང་བའི་སྐབས། མཛུབ་མོ་བསྐུམས་ན་ད་དེ་གསུང་འདུག་པ། དུད་འགྲོ་རྨིག་ཟླུམ་དུ་སྐྱེ་བའི་རྒྱུ་བྱེད་པར་གསུངས། དེ་རེད། མཛུབ་མོ་བསྐུམ་འདུག་བྱས་ན། རྨིག་ཟླུམ་དུ། འོ་སྐྱེ་བའི་རྒྱུ་བྱེད་པར་གསུངས་པས་སོར་མོ་རྣམས་གཤིབས་ཏེ། ས་ལ་བཀྲམ་པ་ལས་ཁུ་ཚུར་མི་བྱ། དེ། ད་དེ་གི་ཕན་ཡོན་ག་རེ་ཡོད་རེད་ཟེར་ན། ཕྱག་ཞབས་ཀྱི་སོར་མོ་དྲ་བས་འབྲེལ་བ། ཡོད་རེད་པ་ད་སངས་རྒྱས་ཀྱི། དེ་ནས། སོར་མོ་དྲ་བས་འབྲེལ་བ་དེ། འབྲེལ་བ་བསྒྲུབས། ལག་པ་དང་དཔྲལ་བ་ས་ལ་གཏུགས། ཡར་ལྡང་བའི་སྐབས་འཁོར་བ་ལས་མྱུར་དུ་ལྡང་བའི་རྟེན་འབྲེལ་གྱི་གནད་ཡོད་པས་ཡར་མྱུར་དུ་ལྡང་བ་ཝ་རྒྱུག་པ་ལྟར་དགོས། བྱུང་ན་བེ་གེ། ལམ་སང་ཡར་དེ་མ་ཐག་ཡར་ལངས་ནས་ཝ་རྒྱུག་པ་ལྟར་དགོས། ཡང་མྱུར་དུ་མ་ལྡང་བར་ཉལ་བ་ལྟར་བྱས་ན་ལྟོ་འཕྱེ་སོགས་ལྟོ་འཕྱེ་ཟེར་ན་སྦྲུལ་དང་དེ་རིགས་མིང་རེད་པ་ལྟོ་འཕྱེ་སོགས་བྲང་འགྲོའི་རིགས་སུ་སྐྱེ་བས་ངལ་གསོ་དང་སྦྲགས་ནས་མགོ་བཏུགས་ཏེ་འདུག་པར་མི་བྱ། ཕྱག་སྔ་ཕྱི་བར་དུ་ལུས་ལེགས་པར་མ་བསྲང་བར་ཟེར་བ་དང། ཡར་བསྲང་མ་བསྲང་བར་སྒུར་ཙམ་སྒུར་ཙམ་བྱས་ན་དུད་འགྲོ་ལྟ་བུའི་སྒུར་བུར་སྐྱེ་བས་ཟེར་བ་དང་སྒུར་སྒུར་དེ་དེ་སྐྱེ་འགྲོ་གི་རེད་སྒུར་ཙམ་སྒུར་ཙམ་བྱས་ན་སྐྱེ་བ་རྗེས་མ་སྒུར་སྒུར་རང་བྱས་བསྡད་ཡ་ཅིག་ཟེར་བ་དང། སྒུར་ཙམ་སྒུར་ཙམ་སྐྱེ་བས་ལུས་ལེགས་པར་བསྲང། ཚོགས་གསོག་པའི་ཕྱིར་ཕྱག་རེ་རེ་ནས་ཚུལ་མཐུན་འཚལ་བ་ལས་གྲངས་གང་མང་ཆེད་དུ་མགྱོགས་ཁྱུག་མི་བྱེད། རྗེ་ཡི་བཀའ་སྲོལ་ལ། སྔོན་འགྲོ་འབུམ་སོགས་གྲངས་ལ་གཙོ་བོར་མི་མཛད་པས། གྲངས་མང་པོ་མ་བྱུང་ཡང་སྤུས་ལེགས་པ་ཞིག་བྱ། འགའ་ཞིག་སྔོན་འགྲོ་བཏང་བ་ཡིན་ཟེར་ནས་ཕྱག་འབུམ་བཏང་བའི་ཚེ་ལས་སླ་ཆོས་ཆེན་པོ་བྱས་པ་དེ་འདྲ་མི་རུང། འོ་ད་སྔོན་འགྲོ་བཏང་ཡིན་ཟེར་ད་མི་ལ་བེད་ཅིག་བཤད་ཡག་གི། ཆེད་དུ་འདྲ་བོ་ཅིག་བྱས་ནས་ཕྱག་ཕུལ་བ་གང་སྤུས་དག་པོ་མེད་པ་བྱས། ཕྱག་དང་ད་ཡོན་ཆབ་དང་ག་རེ་ཡིན་ནའི་འོ་ད་སྔོན་འགྲོ་དེ་ཚོ་སྤུས་དག་པོ་མ་བྱས་པ་བྱས་ན་དེ་འགྲིག་གི་མ་རེད། འདི་ནས་ལྷ་བཅུ་ཆེན་པོ་བྱས་པ་དེ་འདྲ་མི་རུང། འཚང་མ་རྒྱས་ཀྱི་བར་ཚོགས་བསགས་སྒྲིབ་སྦྱང་དགོས་པས་རང་རེ་ལས་དང་པོ་བས། མི་ཚེ་ཧྲིལ་པོ་བསགས་སྦྱང་ལ་འབད་དགོས། སྒོམ་དང་བསགས་སྦྱང་རྣམས་ལས་བསགས་སྦྱང་གཙོ་ཆེ། བསགས་སྦྱང་གཙོ་ཆེ། སྔོན་འགྲོ་བཏང་ཟིན་ཞེས་ཟེར་ནས་བློ་བདེ་འབོལ་གྱིས། འདི་ནི། སོས་དལ་དུ་བསྡད་པས་གང་ཡང་མི་སླེབ། ཚོགས་བསགས་སྒྲིབ་སྦྱང་བྱུང་ན། འབུམ་མི་ལོངས་པའི་དངང་བ་དང་སེམས་ཁྲལ་བྱ་མི་དགོས་པར་སྔར་མཚམས་པ་བཞི་ལས་གཅིག་གི་གྲངས་མ་ལོངས་པ་ན། གཞན་གསུམ་གྱིས་དེ་ལ་གྲངས་ཇི་ཙམ་སོང་དྲིས་པས་ཁོང་གིས་ཁྱེད་ཅག་གྲངས་གསོག་པར་བྱེད་ཀྱིན་ཡོད་དམ་ཟེར་བའི་ལོ་རྒྱུས་ལྟར་ཡིན། དེ་ཡང་རབ་ན་བྱེད་ཚུལ་བཟང་ལ་གྲངས་མང་བ། རབ་བྱུང་ན་སོ་སོའི་སྤུས་ཀྱི་ཆ་ཡིན་ནས་པའི་གྲངས་ཀ། སྤུས་དག་པོ་གྲངས་ཀ་མང་བ། སྤུས་དག་པོ་མེད་ན་ཨ་ནི་གྲངས་ཀ་མང་མང་མང་ཡོད་མ་རེད། ཨོ་དེ་རེད་པ་ད། གྲངས་མང་བ་ཞིག་དགོས། གྲངས་བརྩི་བ་རྗེས་སུ་ཡི་རང་གི་དགེ་བ་འོང་ཆེད་ཡིན་ཟེར་གྲངས་ཀ་འབུམ་འབུམ་ཟེར་རེད་བ་བརྩི་ཡ་དེ་ག་རེ་གི་དོན་དག་རེད་ཟེར་ན། ཨ་ནི་ཕི་ཀའི་སོ་སོ་གི་པའི་རྗེས་སུ་ཡི་རང་བྱེད་ཡ་གི་དོན་དག་འོ་ད་ངས་ན་ནིང་པའི་འབུམ་ཕྱག་འབུམ་ཅིག་ཕུལ་བ་ཡིན་ཟེར་དགའ་བ་ཅིག་སྒོམ་ན་ཡང་ཕྱག་འབུམ་ཕུལ་ཡ་གི་ཕན་ཡོན་དེ་ཐོབ་ཡོང་རེད་བ་འོ་དེ་འདྲ་ཅིག་རེད་གྲངས་བརྩི་བ་རྗེས་སུ་ཡི་རང་གི་དགེ་བ་འོང་ཆེད་ཡིན་ཅེ་ན་ཕྱག་བྱེད་པ་ཞར་དང་ཞོར་ལ་བྱེད་འདོད་ཡོད་དེ་ལམ་དུ་འགྲོ་བའི་ཚེ་སྐུ་གསུང་ཐུགས་རྟེན་སོགས་མཐོང་ན་གུས་ཚུལ་གྱིས་ཐལ་མོ་སྦྱར་བ་ཚུན་ཆད་ཕྱག་བྱས་པར་འགྲོའོ། ཉམས་ལེན་བྱེད་ཤེས་པ་ཞིག་ཡིན་ན་ལུས་ཀྱི་གཡོ་འགུལ་བྱས་སོ་ཅོག་ཆོས་སུ་འགྲོ་བ་ཞིག་བྱ་རྒྱུ་ཡོད་གསུངས། ད་སོ་སོ་ཉམས་ལེན་བྱེད་ཤེས་མཁན་ཅིག་ཡིན་ན། ལུས་ཀྱི་དགེ་སྦྱོར་སྦྱར་བ་རྐང་པ་སྤོ་ཡ་མིག་ལྟ་སྟངས་བལྟ། ལག་པ་གཡུག་སྟངས་དེ་འདྲ་གི་དགེ་སྦྱོར་སྦྱར་བ་ཚུན་ཆད་ཆོས་ལ་འགྲོ་རེད་ཆོས་སུ་འགྲོ་བ་ཅིག་བྱེད་རྒྱུ་ཡོད་རེད། ཉམས་ལེན་བྱེད་མ་ཤེས་ན་ནི། ད་ག་འདྲ་ཅིག་བྱས་བཞག་ན་ཡང་ཆོས་སུ་མི་འགྲོ་བ་ཅིག་ཡོད་ད། འོ་དེ་ཡིན་པར་ཐལ། ཁྱེད་ད་ཆེས་ཉམས་ལེན་བྱེད་ཤེས་པ་ཞིག་ཡིན་ན་ནི་ལུས་ཀྱི་གཡོ་འགུལ་བྱས་སོ་ཅོག་ཆོས་སུ་འགྲོ་བ་ཞིག་བྱ་རྒྱུ་ཡོད་གསུངས། ད་དེ་ཕྱག་ཕུལ་སྟངས་འདི་སོང་ཨ། ད་གཉིས་པ་མཆོད་པའི་ཡན་ལག་ལ་གཉིས་ལས། དང་པོ་བླ་ན་ཡོད་པའི་མཆོད་པ་ནི། བླ་ན་ཡོད་པའི་མཆོད་པ། བླ་ན་ཡོད་པའི་མཆོད་པ་དེ་ནི། བླ་ན་ཡོད་པའི་མཆོད་པ་ནི། མེ་ཏོག་དམ་པ་ཕྲེང་བ་དམ་པ་དང་སིལ་སྙན་རྣམས་དང་བྱུག་པ་གདུགས་མཆོག་དང། མར་མེ་མཆོག་དང་བདུག་སྤོས་དམ་པ་ཡིས་རྒྱལ་བ་དེ་དག་ལ་ནི་མཆོད་པར་བགྱི། ན་བཟའ་དམ་པ་རྣམས་དང་དྲི་མཆོག་དང་ཕྱེ་མ་ཕུར་མ་རི་རབ་མཉམ་པ་དང་བཀོད་པའི་ཁྱད་པར་འཕགས་པའི་མཆོག་ཀུན་གྱིས་རྒྱལ་བ་དེ་དག་ལ་ནི་མཆོད་པར་བགྱི་ཞེས་ཚིགས་བཅད་གཉིས།

མར་མེ་ནི། སྤོས་མར་ལ་སོགས་པ་དྲི་ཞིམ་ཞིང་འོད་གསལ་བ་དང། རིན་ཆེ་བའི་ནོར་བུ་འོད་གསལ་བའོ། བདུག་པ་ནི་བདུག་སྤོས་སྦྱར་བ་དང་སྣ་གཅིག་པའོ། བདུག་སྤོས་སྦྱར་བ། ཡང་ན་དེ་ནས་སྣ་གཅིག་པ། སྣ་གཅིག་པ་དང་སྦྱར་བ་དང་བ་དེ་དྲིའི་བདུག་པ་རེད། དྲི། འོ་ད་དེ་ནས་སྦྱར་བྱུང་གི་དྲི་དང་ལྷན་སྐྱེས་ཀྱི་དྲི་ཟེར་རེད་པ་དེ་རེད་ཡོད་དེ་འགྲིག་གི་འདུག་བདུག་སྤོས་སྦྱར་བ་དང་སྣ་གཅིག་པའོ། ན་བཟའ་དམ་པ་ནི་གོས་ཐམས་ཅད་ཀྱི་མཆོག་གོ། དྲི་མཆོག་ནི་སྤོས་ཆུ་ཡོན་ཆབ་ཏུ་གསོལ་བ་ཟེར་ཏེ་སྟོང་གསུམ་དྲི་ངད་ལྡང་བའི་དྲིས་བསྒོས་པའི་ཆུ་ལ་སོགས་པའོ། ཕྱེ་མ་ཕུར་མ་ནི་སྤོས་ཞིམ་པོའི་ཕྱེ་མ་གཏོང་ཞིང། དེ་ནས་བདུག་ཏུ་རུང་བ། ད་རས་འདྲ་བ་རེད་གོས་ཆེན་ཡིན་འདྲ་བ་རེད་གང་བྱས་ཐུམ་བུར་བྱས་ནས་ཟེར་བ་ལྟར་སྨན་ཕྱེ། ད་དྲི་བཟང་ཟེར་བ་ལྟར་སྨན་ཕྱེ་བདུག་པའི་ཕྱེ་མ་དེ་ཨ་ནི་རས་ནང་བཏུམས་ནས་ཨ་ནི་བདུགས་སུ་བཏགས་བཞག་ཡ། དེ་ནས་ཕྱེ་མ་གཏོང་ཞིང་བདུག་ཏུ་རུང་བ་ཐུམ་བུར་བྱས་པའམ། དཀྱིལ་འཁོར་བྲི་བའི་ཚོན་ཕྱེ་སྤེལ་བའི་རིམ་པ། དེ་ནས་རྒྱ་དང་རྔམས་རི་རབ་དང་མཉམ་པའོ། ད་ཡིག་གི་བར་སྤྲོས་ཡིག་རེ་བ་རྒྱ་དང། རྔམས་པ། དེ་ནས། ཕྱེ་མ་ཕུར་མ་དུས་རྒྱུན་ཕྱེ་ཕུར་ཟེར་ཅིག་ཡོད་རེད་གོས་ཆེན་གྱིས་ཐུམ་བུ་ཐུམ་བུ་བྱས་ནས་དོན་དག་དེའི་ནང་ལོགས་ལ། དེ་གའི་དྲི་མ་ཞིམ་པོ་སྤོས་དེ་ཚོ་བཅུག་ནས་ཡིན་ས་རེད་པ་བཅུག་ས་གི་སྣོད། དེ་ལ་མིང་ཐོགས་སོང་རེད་ཕྱེ་ཕུར་ཟེར། ཕྱེ་མ་ཕུར་མ། བདུག་པའི་དྲི་བཟང་བརྒྱུད་པའི་ཕྱེ་མ་བླུག་ས་གི་དེ་ནས་ཕུར་མ་ལ་ཕྱེ་ཕུར་ཟེར་བ་རེད། ཚོན་ཕྱེ་སྤེལ་བའི་རིམ་པ་རྒྱ་དང་རྔམས་རི་རབ་དང་མཉམ་པའོ། བཀོད་པ་ནི། གོང་མ་ཀུན་གྱི་མཐར་སྦྱོར་བ་སྟེ། ད་དེ་ཚོ་གང་ག་ལ་བཀོད་པ་ཕུན་སུམ་ཚོགས་པ་ཅིག། མཐའ་ཡི་གསལ་བྱེད་ཡིན་ཟེར་དེ་བཀོད་པ་ཟེར་ཡ་དེ་བཀོད་པ་རེད་པ་ད། མེ་ཏོག་ཡིན་ནའང་དཔེ་བཀོད་པ་མཛེས་པོ་ཨོ་ད་དེ་གཅིག་པ་རེད། མེ་ཏོག་བདུག་སྤོས་གང་ག། གོང་མ་ཀུན་གྱི་མཐར་སྦྱོར་བ་སྟེ་ཕལ་ཆེ་བ་དང། སྤྲས་པ་དང་སྣ་ཚོགས་པ་ལ་བྱའོ། མེ་ཏོག་དམ་པ་ཞེས་སོགས་ཏེ་དཔེར་ན་ངེད་ཚོའི་ལོ་ཏོག་བཟང་པོ་སྐྱེ་བའི་ཞིང་དེ་ལ་ས་བོན་མ་བཏབ་པར་ལོ་གཅིག་ལུས་ན་ཤིན་ཏུ་ཕངས་པར་བརྩི་ཡང་དེ་ལ་དེ་ཙམ་ཕངས་རྒྱུ་མེད། ཚོགས་ཀྱི་ཞིང་ལ་བསོད་ནམས་བསགས་རྒྱུ་མ་བྱུང་ན་སྔ་མ་དེ་བས་བརྒྱ་འགྱུར་སྟོང་འགྱུར་གྱིས་ཕངས་པ་ཡིན། དམའ་མཐར། ཕྱི་མ་དོན་གཉེར་གྱི་བསམ་པ་ཙམ་གྱིས་མ་ཟིན་ན་དགེ་རྩ་གང་བསགས་ཐམས་ཅད་ཆོས་སུ་མི་འགྲོ། རེད་པ་ད་ཕྱི་མ་དོན་གཉེར་དམའ་མཐའ་ཡིན་ན་ཡང། སྐྱེ་བ་ཕྱི་མ་དོན་གཉེར་གྱི་བསམ་པས་ཟིན་པ་ཅིག་མ་བྱུང་ན། ད་ག་འདྲས་ཅིག་བྱས་པ་ཡིན་ན་དགེ་བ་རེད་མཆོད་པ་ཕུལ་རེད་ག་འདྲས་ཅིག་བྱས་པ་ཡིན་ན་ཆོས་སུ་འགྲོ་གི་མ་རེད་ཚེ་འདི་གི་བསམ་པས་ཀུན་ནས་བསླངས་ཏེ་བྱས་ན་ཆོས་སུ་མི་འགྲོ་ཡང། འགྲོ་བ་དང་དེ་ལྟར་འགྲོ་བ་གཅིག་ཡོད་དེ། སངས་རྒྱས་ཀྱི་ཞིང་ལ་ཕྱག་མཆོད་སོགས་ཀྱི་བསོད་ནམས་བསགས་ན། སྐྱེ་བ་ཕྱི་མ་བསམ་པས་ཀུན། སྐྱེ་བ་ཕྱི་མ་བསམ་པས་ཀུན་སློང་ཙམ་མེད་ཀྱང་སངས་རྒྱས་ཐོབ་པའི་རྒྱུར་ངེས་པར་འགྲོ། དེ་ལྟར་སངས་རྒྱས་ཀྱི་ཞིང་ལ་མཆོད་པ་ཕུལ་བ་སོགས་ལ་བསམ་པ་ཀུན་སློང་ངན་པས་ཟིན་ཀྱང། འོ་ད་དེ་ནི་སངས་རྒྱས་ཐོབ་པའི་རྒྱུར་འགྲོ་བའི་རྒྱུ་མཚན་ནི། ཞིང་གི་མཐུ་ལ་བརྟེན་པ་འགའ་ཞིག་མ་གཏོགས་ཀུན་འབྱུང་རང་དགའ་བ་སོང་ཡ་དེ་རེད། འདི་ལ་ཞིང་གི་མཐུའི་དམིགས་བསལ་གྱི་འབྲས་བུ་ཐོབ་པ་ཡིན། དཔེར་ན་ཞིང་བཟང་པོར་ས་བོན་བཏབ་ཚུལ་མ་ལེགས་ཀྱང། ཞིང་ཁ་ཡག་པོ་དཔེ་གཤིན་པོ་ཡག་པོ་ཅིག་ཡོད་ན་དེ་ལ་ས་བོན་བཏབ་སྟངས་ཞེ་དྲག་མཁས་པོ་མེད་མཁན་གཅིག་གིས་ས་བོན་བཏབ་སྟངས་ཡག་པོ་མ་བྱུང་བ་ཡིན་ན་ཡང་འབྲས་བུ་ངེས་པར་འབྱུང་བ་བཞིན་ནོ། དེ་རེད། སྤོས་ཞིམ་པོའི་སྤོས་ཞིམ་པོའི་ལྡེ་གུ་ནི་སྤོས་ལ་སོགས་པ་དྲི་ཞིམ་པོ་རྣམས་བསྐོལ་བའི་ཁུ་བ་རྣམས་བྱུགས་པའོ། མེ་ཏོག་དམ་པ་སོགས་བླ་ན་ཡོད་པའི་མཆོད་པ་སྟེ་ད་ད་གིན་དེ་རེད། དེ་ནས་བཀོད་པ་ཁྱད་པར་འཕགས་པ་སོགས་མཆོད་པ་སྔ་མ་ཀུན་ལ་སྦྱོར། མཐའ་ཡི་གསལ་བྱེད་ཡིན་ཟེར་ད་གིན་འདུག་པ་བཀོད་པ་ཁྱད་པར་ཟེར་ཡ་དེ་མཆོད་པ་གང་ག་ལ་སྦྱར་རྒྱུ་རེད། སྔ་མ་ཀུན་ལ་སྦྱོར་དགོས། བདུག་སྤོས་སྣ་གཅིག་པ་ནི་ཙནྡན་གྱི་དྲི་ལྟ་བུ་ད་ལྷན་སྐྱེས་ཀྱི་དྲི་དེ་རེད། ཕྱེ་མ་ནི་ཙནྡན་ལ་སོགས་པའི་དྲི་བཟང་གི་ཕྱེ་མ་དང་ཕུར་མ་ནི་བདུག་སྤོས་ཀྱི་ཕྱེ་མ་སྤུངས་པའོ། ལུགས་གཅིག་ལ་ཕྱེ་མ་ནི་དྲི་བཟང་གི་ཕྱེ་མ་དང་ཕུར་མ་ནི་རས་ཀྱི་ཁུག་མ་ལྟ་བུ་དྲི་བཟང་པོ་འཐུལ་བའི་ཕྱེ་མ་བླུགས་པ་རེ་རེར་བཏགས་ཏེ། རླུང་གིས་བསྐྱོད་ཚེ་བསུང་ཞིམ་པོ་འཐུལ་བའོ། བཟང་སྤྱོད་ལས་གསུངས་པའི་མཆོད་པ་རྣམ་པ་བདུན་ནི་མེ་ཏོག་དམ་པ་སོགས་བདུན་ནོ། སངས་རྒྱས་དང་བྱང་སེམས་རྣམས་ཀྱི་ཐུགས་བསྐྱེད་དང་སྨོན་ལམ་གྱིས་བཟང་དགུར་སྤྲུལ་པ་ནི་བླ་ན་མེད་པའི་མཆོད་པ་སྟེ། ད་ད་གིན་དེ་ད་གིན་མཆོད་པ་ཕུལ་ཡ་དེ་ཚོ་བླ་ན་ཡོད་པའི་མཆོད་པ། དེའི་གོང་ན་ཡང་ད་དུང་མཆོད་པ་ཕུལ་ཡ་རྩ་ཆེ་བ་ཕུལ་ཡ་ཡོད་པ་འདྲ་པོ་ཅིག་ད་བླ་ན་ཡོད་པའི་མཆོད་པ་ད་གིན་མཆོད་པ་དེ་ཚོ་ད་འདི་ཨ་ནི་བླ་ན་མེད་པའི་མཆོད་པ། ག་རེ་ཟེར་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཐུགས་བསྐྱེད་དང་སྨོན་ལམ་གྱིས་དེ་ནི་བཟང་དགུར་སྤྲུལ་པ་ནི་བླ་ན་མེད་པའི་མཆོད་པ་སྟེ་འདི་རང་ཅག་གིས་འབུལ་མི་ནུས་མོད། ད་ང་ཚོས་སོ་སོ་སྐྱེ་བོ་ཐ་མལ་པ་ཚོ་གིས་ཕུལ་འདི་ཕུལ་ཐུབ་ཀྱི་མ་རེད་པ་བཟང་དགུར་སྤྲུལ་ཐུབ་ཀྱི་མ་རེད་པ་ཐུགས་བསྐྱེད་འོ་ད། འོན་ཀྱང་རང་རེས་འབུལ་རྒྱུ་ཞིག་མཆིས་ཏེ། ང་ཚོས་དཔེ་བླ་ན་མེད་པའི་མཆོད་པ་གཅིག་འབུལ་ཡ་ཡོད་རེད། ག་རེ་ཟེར་ན་བློ་གྲོས་རྒྱ་མཚོས་ཞུས་པའི་མདོ་ལས་གསུངས་པ་དམ་པའི་ཆོས་འཛིན་པ། བློ་གྲོས་རྒྱ་མཚོ་ཞེས་པའི་མདོའི་སྐབས་ནས་བླ་ན་མེད་པའི་མཆོད་པ་དེ་ལ་དམ་པའི་ཆོས་འཛིན་པ་དང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་གཉིས་གསུངས་ཡིན་པ་རེད། བ་ད་དམ་ཆོས་འཛིན་པ་དེ། མཆོད་པ་བླ་ན་མེད་པའི་མཆོད་པ་རེད། དམ་ཆོས་འཛིན་ཡ་དེ་ལུང་གི་བསྟན་པ་འཛིན་ཡ་དེ་དང་རྟོགས་པའི་བསྟན་པ་འཛིན་ཡ་དེ་རེད་བ་ད། ལུང་དང་རྟོགས་པའི་དམ་ཆོས་ཐོག་དེ་འཛིན་བྱེད་དང་སྨྲ་བྱེད་དང་སྒྲུབ་པར་བྱེད་པ་ཁོ་ནའོ། ལུང་གི་བསྟན་པ་དེ་འཆད་ཉན་བྱས་ནས་ཆོས་བཤད་མཁན་གྱིས་བཤད་ཉན་མཁན་གྱིས་ཉན་ནས་འཆད་ཉན་ཚུལ་བཞིན་དུ་བྱེད་དུས་དམ་ཆོས་ལུང་གི་བསྟན་པ་འཛིན་པ་རེད། ད་དེ་ན་ད་ལུང་གི་བསྟན་པའི་དོན་དེ་ན་ད་སོ་སོ་གི་བའི་སྒྲུབ་པ་ཉམས་ལེན་བྱེད་དུས་རྟོགས་པའི་བསྟན་པ་འཛིན་པ་རེད། འོ་དེ་དེ་འདྲའི་དེ་བླ་ན་མེད་པའི་མཆོད་པ་ཡིན། ད་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་ཡང་བླ་ན་མེད་པའི་ཆོས་པ། སྙིང་རྗེ་དཔལ་དཀར་ལས། དེ་ནས་སྙིང་རྗེ་པད་དཀར་ལས་གསུངས་པའི་མཐུས་དོན་སྒྲུབ་པ་ལ་གཞོག། བ་གསུམ། འདི་གསུངས། བསྟན་པ་འཛིན་པ། དེ་ནས། ད་དམ་ཆོས་འཛིན་པ། དེ་ནས་སེམས་བསྐྱེད་པ། ཐོས་དོན་སྒྲུབ་པ་ལ་གཞོལ་བ་གསུམ་དེ་བླ་ན་མེད་པའི་མཆོད་པ། བླ་མའི་མན་ངག་གིས་ཁ་བསྐངས་པ་དང་དེའི་སྒང་ལ་དགེ་རྩ་མཆོད་རྫས་སུ་བསྒྱུར་ནས་ཕུལ་བ། སོ་སོ་བའི་དགེ་བ་ག་རེ་བྱས་པ་དེ་ཚོ་མཆོད་པའི་རྫས་ཅིག་ལ་སྤྲུལ་ནས་ཡང་ཡ་རྒྱལ་བ་སྲས་དང་བཅས་པ་ལ་ཡང་ཕུལ་ཡ་དེ་བླ་ན་མེད་པའི་མཆོད་པ་ཡིན། དེ་བླ་མའི་མན་ངག་གིས་ཁ་བསྐངས་པ་ཡིན། བླ་ན་མེད་པའི་མཆོད་པ་བཞི་རེད་སོང་ང། ང་ཚོས་ཕུལ་ཆོག་ཡ་བྱེད་མཁན་བླ་ན་མེད་པའི་མཆོད་པ་བཞི་གསུངས་པ་ལས་ལུང་རྟོགས་ཀྱི་ཆོས་འཛིན་པ་ནས་ཐ་ན་གཟུངས་གཅིག། འཛིན་པ་ཚུན་ཆད་དམ་ཆོས་འཛིན་པའམ་བླ་ན་མེད་པའི་མཆོད་པ་ཡིན། གཟུངས་ཚིག་གཅིག་པུ་དང། འཛིན་པ། བླ་ན་མེད་པའི་མཆོད་པ་ཡིན། ཐོས་དོན་སྒྲུབ་པ་ལ་གཞོལ་བ་ནི་གང་ཐོས་ཤིང་བཟུང་བའི་དོན་ལག་ལེན་དུ་འགེལ་བ་སྤྱན་སྔ་བས་འདུལ་བའི་དཔེ་གཟིགས་པས་ཀོ་ལྤགས་དོར་བའི་དཔེ་ལྟར་དགོས། འོ་ད་ཐོས་དོན་སྒྲུབ་པ་ལ་གཞོལ་སྟངས་དེ་སྤྱན་སྔ་བས་དེ་ནས་འདུལ་བ་གཟིགས་པ་ན་ཨ་ནི་ཀོ་ལྤགས་ཀྱི་གདན། དགེ་སློང་གིས་ཀོ་ལྤགས་ཀྱི་གདན་བཏིང་ཆོག་གི་མ་རེད་གསུངས་པ་ད་ག་ལམ་སང་འོག་གི་ཀོ་ལྤགས་ཀྱི་གདན་དེ་ཕྱི་ལོགས་ཕར་གཡུག་ད་ཡུལ་མཐའ་འཁོབ་གནམ་གྲང་མོ་ཡོད་མཁན་ལ་ཀོ་ལྤགས་ཀྱི་གདན་བཏིང་ཆོག་གི་རེད་གསུང་བ་གང་ལམ་སང་ཡང་བསྒྲུགས་རེད་པ་ད་ཨོ་དེ་འདྲས་ཅིག་དགོས་ཀྱི་རེད་ཟེར་ལག་ལེན་བྱས་ཏེ་ཁ་ཐུག་ཁ་ཐུག་ལ་ལག་ལེན་བྱེད་ཐུབ་པ་ཅིག་སྒྲུབ་པ་ཐོས་དོན་སྒྲུབ་པ་ལ་གཞོལ་ཟེར་དེ་རེད་པ་ད། ཉམས་ལེན་གྱི་འགོ་འཛུགས་གཟའ་ཚེས་བཟང་པོ་དང་ལས་ཀ་ཚར་དུས་སོགས་བསྒྲིགས་སྡོད་ན། མ་ཤི་བར་དུ་མི་འགྲིག་གསུངས་རེད་རེད་བ་ད། ང་ཚོའི། དགེ་བཤེས་བི་གའི་སྤྱན་སྔ་བ་ནང་བདག་གིས་ཁ་ཐུག་ཁ་ཐུག་གིས་བི་གའི་ལག་ལེན་དེ་ལག་ཏུ་བླང་མ་ཐུབ་པ་བཅས། ཐུལ་ནི་ཐུལ། མི་ཆོག་ཨེ་དེ་ནི་ཨ་གོ།

འོ་ད་དེ་འཆར་གཞི་དེ་ལས་ཀ་དེ་ཚར་སོང་ན་ད་ང་སྒྲུབ་པ་ཉམས་ལེན་བྱེད་ཀྱི་ཡིན་ཟེར་ཡ་འདྲ་བོ་ད་དེ་འདྲའི་དེ་རེད་དེ་རེད་དེ་རེད་བྱེད་ཀྱི་བྱས་བྱས་ཡ་དེ་གི། ཨ་ནི་ལས་ཀ་ཚར་དུས་སུ་སྒུག་བསྡད་ན་ཨ་ནི་མ་ཤི་བར་དུ་ཚར་ཡ་ཡོད་མ་རེད་རེད་བ་ད། ཚེས་གྲངས་བཟང་པོ་ཐུག་ཡ་ཡོད་མ་རེད་ཆོས་བྱས་ཡ་ཉམས་ལེན་བྱས་ཡ་གི་ཚེས་གྲངས་བཟང།